ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། སྐྱབས་བཅོལ་བའི་ཉིན་མོ་ཞེས་པའི་བདུན་ཕྲག་འདིའི་ནང་སྐྱབས་བཅོལ་བ་རྣམས་ཀྱི་ཆེད་དུ་རོགས་རམ་དང་འཐབ་རྩོད་བྱེད་མཁན་ཚོས་རྒྱལ་ཡོངས་རང་བཞིན་གྱི་སྐྱབས་བཅོལ་བ་རྣམས་ཀྱི་གནས་སྟངས་དམིགས་བསལ་ངོ་སྤྲོད་དང་ལས་འགུལ་སྤེལ་གནང་གི་ཡོད་པ་རེད། སྐྱབས་བཅོལ་བའི་མཐུན་ཚོགས་ཀྱིས་ཨོ་སི་ཁྲུ་ལི་ཡའི་ནང་མཚོ་འགྲམ་བཀག་ཉར་ཁང་དུ་ཡོད་པའི་སྐྱབས་བཅོལ་བ་རྣམས་ལ་རྒྱབ་སྐྱོར་མཚོན་ཆེད་དུ་མི་མང་གིས་སྐད་ཆ་འཕྲིན་ཐུང་སྒྲ་འཇུག་བྱས་ནས་གཏོང་རོགས་ཞེས་འབོད་སྐུལ་གནང་འདུག་རྒྱ་གར་གྱི་ཁྱིམ་མཚེས་ཤི་རི་ལང་ཀ་ནས་ཡིན་པའི་ཏ་མིལ་མི་རིགས་ཀྱི་ནང་མི་ཞིག། ཤི་རི་ལང་ཀ་ནས་ཨོ་སི་ཁྲུ་ལི་ཡ་སྐྱབས་བཅོལ་དུ་ཡོང་སྐབས། ཁི་རི་སི་མཱ་སི་གླིང་ཕྲན་ཐོག་བཀག་ཉར་བྱས་ཡོད་པ་དང། ཁྱིམ་ཚང་དེའི་ཕྲན་གྱི་ཡུལ་ཆ་རག་ཐོག་ཐོག་རྩེ་དང་ཉེ་བའི་ཆར་ཁོང་ཚོ་ཨོ་སི་ཀྲི་ལི་ཡ་ཡི་ས་ཐོག་ཏུ་བཀག་ཉར་ས་ཁུལ་ཞིག་ཏུ་སྡོད་ཆོག་པའི་ཆོག་མཆན་རག་ཡོད་འདུག་ད་ལྟའི་ཆར་སྐྱབས་བཅོལ་ཚོགས་པ་དེས་ཨོ་སི་ཀྲི་ལི་ཡ་ཡི་ནང་བཀག་ཉར་ཁང་དུ་ཡོད་པའི་མི་ལ་རྒྱབ་སྐྱོར་ལེགས་པོ་ཐོབ་ཆེད་ལས་འགུལ་ཞིག་འགོ་འཛུགས་བྱས་ཡོད་པ་རེད། ལས་འགུལ་དེ་འགོ་འཛུགས་གནང་མཁན་དང་དེའི་འགན་འཛིན་ཨ་མིད་ཧ་ཁིམ་ལགས་ཀྱིས་མི་མང་རྣམས་ལ་དུས་ཚོད་བཏོན་ནས།

Word of Kindness ཞེས་འབོད་ཀྱི་ཡོད་པ་དང་མི་མང་པོ་ཞིག་དེའི་ནང་གདན་འདྲེན་ཞུས་ནས་སྒྲ་འཇུག་བྱས་པའི་སྐད་ཆ་འཕྲིན་ཐུང་དེ་དག་ཟུར་བཀག་ཏུ་བསྡད་ཡོད་པའི་མི་དང་ནང་མི་རྣམས་ལ་བསྐུར་གྱི་ཡོད་པ་རེད། ཟླ་བ་སྔོན་མ་ནས་ད་བར་སྒྲ་འཇུག་བྱས་པའི་སྐད་ཆ་གྲངས་ལྔ་བཅུ་ཙམ་དྲ་ཐོག་ཏུ་བཞག་ཡོད་པ་དང་དེས་ཉན་མཁན་རྣམས་ལ་སེམས་ཤུགས་འཕར་བར་ཕན་ཐོགས་ཆེན་པོ་བྱུང་ཡོད་འདུག། སྐྱབས་བཅོལ་བའི་འབོད་སྒྲ་ཚོགས་པ་དེས་བཀག་ཉར་ཁང་དུ་ཡོད་པའི་མི་མང་པོ་ཞིག་གིས་ཁོང་ཚོ་ག་དུས་སྤྱི་ཚོགས་ནང་གློད་བཀྲོལ་ཐོབ་རྒྱུ་ཡིན་མིན་གསལ་པོ་ཤེས་ཀྱི་མེད་པ་དང། སྐུ་ཞབས་ཧ་ཁིམ་ལགས་ཀྱིས་བཀག་ཉར་ཁང་ཁག་ཅིག་གི་ནང་ཟས་བཅད་ངོ་རྒོལ་བྱེད་མཁན་བྱུང་ཡོད་པ་དང་ཉེ་བའི་ཆར་སྨན་ཁང་དུ་འཁྱེར་དགོས་བྱུང་ནས་ཁོང་ཚོ་ཡི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་རེད་ཅེས་བརྗོད་འདུག། ཁོང་གིས་བཀག་ཉར་ཁང་དུ་ཡོད་པའི་མི་མང་པོ་ཞིག་གིས་སེམས་ཁམས་འཕྲོད་བསྟེན་གྱི་སྨན་མང་པོ་ཞིག་ཟ་བཞིན་འདུག་པས་དེས་ང་རང་སེམས་པ་ཚོར་སྣང་མ་ཤེས་པ་ཡོང་གི་འདུག་དེའི་སྐོར་ངས་འགྲེལ་བཤད་རྒྱག་ཐུབ་ཀྱི་མི་འདུག་མི་དེ་བཀག་ཉར་བྱས་ནས་ད་བར་ལོ་དགུ་ཙམ་འགྲོ་གྲབས་བྱེད་ཀྱི་འདུག་ཅེས་གསུངས་འདུག་སྒྲ་འཇུག་བྱས་པའི་འཕྲིན་ཐུང་དེ་དག་ནང་སྨན་ཞབས་དང་རྒྱབ་སྐྱོར་གྱི་འབོད་སྒྲ་ཐོག་མར་སྒྲོག་མཁན་ཇཱེ་སི་ཏཱ་ལགས་ཁོང་ནི་ན་རུ་ཞེས་པའི་ཨོ་སི་ཁྲུ་ལི་ཡ་ཡི་གླིང་ཕྲན་ཆུང་ཆུང་ཞིག་གི་ཐོག་བཀག་ཉར་ཁང་ཞིག་གི་ནང་ལས་ཀ་བྱེད་མཁན་ཡིན་པ་དང། ཁོ་མོས་བཀག་ཉར་ཁང་དུ་ཡོད་པའི་མི་རྣམས་ལ་གདུང་སེམས་མཉམ་བསྐྱེད་དང། 조쇼지 틴튠 데다 휴고난도 There's a big community in Australia who, who want things to change and who want the very best for you. And um, we are vocal and we are um, doing what we can to secure that for you. Um, we care for you and you are important and your lives are important. And please take care of yourselves.
ཁོ་མོས་ཨོ་སི་ཀྲི་ལི་ཡའི་ནང་མི་མང་པོ་ཞིག་གིས་ཁྱེད་རང་ཚོ་ཡི་གནས་སྟངས་ཐད་རྒྱབ་སྐྱོར་དང་འགྱུར་བ་ཞིག་གཏོང་འདོད་ཡོད་རེད་ང་ཚོ་ནི་འབོད་སྒྲ་སྒྲོག་མཁན་དང་ང་ཚོས་ཁྱོད་རང་ཚོ་སྲུང་སྐྱོབ་ཆེད་དུ་ང་ཚོས་ག་རེ་བྱེད་ཐུབ་པ་དེ་བྱེད་ཀྱི་ཡིན་ང་ཚོས་ཁྱེད་རང་ཚོ་ལ་སེམས་ཁུར་བྱེད་ཀྱི་ཡོད་ཁྱེད་རང་ཚོ་གལ་ཆེན་པོ་དང་ཁྱེད་རང་ཚོ་ཡི་མི་ཚེ་དེ་གལ་ཆེན་པོ་ཡིན་པས་ཁྱེད་ཚོ་རང་ཉིད་ཀྱི་བདག་སྐྱོང་གནང་རོགས་ཞེས་གསུངས་འདུག། ཡང་སྐྱབས་བཅོལ་ཡི་ཨ་མ་ཞེས་པའི་དགེ་རྩ་ཚོགས་པ་ཞིག་གིས་སྐྱབས་བཅོལ་ཞུ་མཁན་རྣམས་ལ་ཁྲིམས་མཐུན་རོགས་རམ་དང། སྐྱབས་བཅོལ་ཞུ་མཁན་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་བསམ་ཚུལ་རྣམས་ཕྱོགས་བསྒྲིགས་རོགས་རམ་གནང་གི་ཡོད་འདུག་རྒྱལ་ཡོངས་ལྷན་ཚོགས་ཀྱི་འགན་འཛིན་སྒྲོ་སི་མཱ་ནུ་ཛི་ལགས་ཀྱིས་བཀག་ཉར་ཁང་མང་པོ་ཞིག་གི་ནང་ནང་མི་ཁ་ཐོར་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་དོན།

བློ་སྟོབས་ཆེན་པོ་དང་རང་ཉིད་ཀྱིས་གདོང་ལེན་བྱས་ནས་ཕྱི་ལོགས་ལ་ཐོན་ནས་ལས་འགུལ་སྤེལ་དགོས་པ་རེད། ཁྱེད་རང་གིས་རྒྱབ་སྐྱོར་ཡོད་པའི་རྣམ་པ་སྟོན་དགོས་པ་དང་སྙན་ཞུ་ལ་མིང་རྟགས་འགོད་ནས་ཁྱེད་རང་གི་གྲོས་ཚོགས་འཐུས་མི་ལ་འབོད་སྐུལ་དང་ཁྱེད་རང་གི་མི་སེར་ཐོབ་ཐང་གི་ནུས་སྟོབས་བེད་སྤྱོད་གཏོང་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག་འབོད་སྒྲ་དེ་དག་གིས་སྐྱབས་བཅོལ་བ་རྣམས་ཁེར་རྐྱང་མིན་པའི་དྲན་སྐུལ་དང་སྐྱབས་བཅོལ་ཡི་བདུན་ཕྲག་དེ་བཞིན། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་དྲུག་བར་སྲུང་བརྩི་དང། འདི་ལོ་ཡི་འབོད་སྒྲ་དེ་ནི་གཅིག་སྒྲིལ་དང་མདུན་སྐྱོད་ཅེས་པ་དེ་ཡིན་པ་རེད། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།